གཞིས་བྱེས་བོད་མི་ཡོངས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོའི་ཚེས་པ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་བཅུ་བདུན། རེས་གཟའ་སྤེན་པའི་ཉིན་གྱི་བོད་ནང་གི་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་འདི་གུས་པ་ནམ་མཁའ་བསྟན་འཛིན་གྱིས་འགོ་འཛུགས་ཞུ་གི་ཡོད། དེ་རིང་གི་རླུང་འཕྲིན་ལས་རིམ་འདིའི་ནང།

བཅས་སྙན་སྒྲོན་ཞུ་རྒྱུ་ཡོད་པས་དེ་དོན་དགོངས་འཇགས་ཡོད་པར་ཞུ། ད་ལྟ་ཐོག་མར་དེ་རིང་གི་འཛམ་གླིང་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུའི་ཐོག་མ།

ཡུཀ་རེན་གྱིས་ཨུ་རུ་སུར་ཁ་གཏད་ཀྱི་དམག་འཐབ་དེར་མ་དངུལ་རོགས་རམ་མཁོ་སྤྲོད་བྱ་རྒྱུར། ཡུལ་གྱི་གྲོས་ཚོགས་གོང་མའི་ནང་ཚོགས་པ་གཉིས་ཀྱི་རྒྱབ་སྐྱོར་འོས་ཤོག་འཕེན་ཡོད་པ་དང་གྲོས་ཚོགས་འོག་མས་ད་བར་འོས་ཤོག་འཕེན་མེད་པ་གསུངས་འདུག་དེའི་བར་ན་ཡུཀ་རེན་གྱི་སྲིད་འཛིན་ཝོ་ལོ་ཌི་མིར་ཛེ་ལེན་སི་ཀི་ཡིས་རེས་གཟའ་པ་སངས་ཉིན། ཧྥ་རན་སི་དང་ཕུགས་རྒྱང་རིང་པོའི་སྲུང་སྐྱོབ་ཀྱི་མཐུན་འབྲེལ་གསར་པ་ཞིག་ལ་མཚན་རྟགས་བསྐྱོན་གནང་བ་དང་ཆབས་ཅིག་དེ་ནི་མངོན་འདོད་ཅན་དང་བདེ་སྲུང་གི་གྲོས་མཐུན་དངོས་འབྲེལ་ཞིག་ཡིན་པའི་སྐོར་ཡང་གསུངས་འདུག་ཕྱོགས་འགལ་འགོ་ཁྲིད་ཨ་ལེག་སེ་ནཱ་ཝལ་ནི་མེ་ཏོག་གི་མྱ་ངན་གུས་འདུད་བྱེད་ས་དེར་མེ་ཏོག་གི་ཆུན་པོ་འབུལ་རྒྱུའི་ཆེད་ཡོང་བས། ཨུ་རུ་སུ་རྒྱ་ཁྱབ་ནང་མི་བརྒྱ་ལྷག་དོ་དམ་བྱས་ཡོད་པ་དང་རྗེས་སུ་མེ་ཏོག་གི་དྲན་རྟེན་དེ་ཉེན་རྟོག་པའི་ལྟ་རྟོག་འོག་ལས་མི་ཚོས་མེད་པར་བཟོས་ཡོད་པ་རེད་འདུག་ཨུ་རུ་སུའི་འགྲོ་བ་མིའི་ཐོབ་ཐང་དབྱིན་ཚིག་བསྡུས་མིང་དུ OVD-Info བརྗོད་པ་ཡིས་བསྒྲགས་གཏམ་ཞིག་སྤེལ་བའི་ནང། ན་ཝལ་ནི་འཛམ་གླིང་གི་བྱང་སྣེའི་ཕ་རོལ་ཨུ་རུ་སུའི་ཧ་ཅང་རྩུབ་ཤོས་ཆེན་པོ་ཡིན་པའི་བཙོན་ཁང་ཞིག་ལ་གནས་སྤོས་བྱས་ཡོད་པར་འགྲེལ་བརྗོད་གནང་བ་དང་ཆབས་ཅིག་དུས་ཡུན་ཟླ་བ་སུམ་ཅུ་སོ་བདུན་རིང་གི་དོ་དམ་བཙོན་འཇུག་སྐབས་ན་ཝལ་ནི་ཉིན་གྲངས་ཉིས་བརྒྱ་དགུ་བཅུ་གོ་དྲུག་གདུག་རྩུབ་ཅན་གྱི་ཉེས་ཆད་བཙོན་ཁང་གི་ཁང་མིག་ནང་བསྐྱལ་ཡོད་པ་དང། དེ་འདྲའི་གནས་སྟངས་ནང་དྲག་སྤྱོད་ཀྱི་ཐབས་ལམ་བརྒྱུད་དུག་དང་བསད་དགོས་པ་མེད་པར། ཁོང་ཚོས་དུས་ངང་སྒུག་བྱས་ནས་སྡོད་དགོས་ཡོད་པའི་གོང་ཞུས་བསྒྲགས་གཏམ་དེའི་ནང་འགྲེལ་བརྗོད་གནང་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་སྦའེ་ཌེན་གྱིས་རེས་གཟའ་པ་སངས་ཉིན་ནཱ་ཝེལ་ནི་འདས་གྲོངས་སུ་ཕྱིན་པའི་གནས་ཚུལ་དེར་དགོངས་ཚུལ་གསུངས་པའི་སྐབས། གནད་དོན་དེར་ཨུ་རུ་སུའི་སྲིད་འཛིན་པུ་ཏིན་ལ་ཐད་ཀར་སྐྱོན་བརྗོད་གནང་བ་དང། ཡུག་ཀེ་རེན་ལ་མ་དངུལ་རོགས་རམ་བཀག་འགོག་གནང་བར་ཨ་མི་རི་ཀའི་གྲོས་ཚོགས་འོག་མར་གཤེ་གཤེ་གཏོང་རྒྱུར་འདས་གྲོངས་ཀྱི་གནས་ཚུལ་དེ་བེད་སྤྱོད་གནང་ཡོད་པ་རེད་འདུག་ཨུ་རུ་སུའི་བཙོན་ཁང་གི་དཔོན་རིགས་ཚོས་བརྗོད་ཡག་ལ་ཨུ་རུ་སུའི་སྲིད་འཛིན་ལ་དགྲ་ཁ་གཏད་གཙོ་བོ་ཡིན་པ་ནཱ་ཝེལ་ནི་ཁོང་བཙོན་འཇུག་བྱེད་ས་ཨུ་རུ་སུའི་བྱང་སྣེའི་ངལ་རྩོལ་སྡོད་སྒར་དེར་གྲོངས་ཡོད་པར་བརྗོད་པ་དང། གཞུང་འབྲེལ་གྱི་ཕྱིར་བསྒྲགས་དེ་རང་དབང་ཅན་གྱི་གཏན་འཁེལ་བྱས་མེད་པ་རེད་འདུག་ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུ་ཡོད། ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་ཀ་མ་ལ་ཧེ་རིས་མུན་ནིག་སྲུང་སྐྱོབ་བློན་ཆེན་ནང་ཚོགས་བཅར་གནང་གི་ཡོད་པ་དང། དེར་ཨ་མི་རི་ཀའི་མཐུན་གྲོགས་ཚོར་ད་ལྟའང་ཨ་མི་རི་ཀ་ཐོག་གཞི་རྟེན་བྱ་རྒྱུའི་ཡིད་ཆེས་བསྐྱར་ནན་གནང་འདུག་དེ་ཡང་རེས་གཟའ་པ་སངས་ཉིན་གྲོང་ཁྱེར་མུན་ནིག་ནང་སྲིད་འཛིན་སྐུ་གཞོན་ཀམ་ལཱ་ཧེ་རིས་ཀྱིས། ཨ་མི་རི་ཀས་ང་ཚོའི་དུས་ཡུན་རིང་པོའི་གོ་ལའི་འགོ་ཁྲིད་ཀྱི་བྱེད་སྒོ་ཁག་བསྒྲུབ་རྒྱུ་དེ་ནི། ཨ་མི་རི་ཀའི་མི་ཚོའི་གཞི་རྩའི་དོན་སྙིང་ཡིན་པའི་སྐོར་གསུངས་འདུག་རེས་གཟའ་པ་སངས་ཉིན་དུས་ཐུང་གི་གཏམ་བཤད་ཀྱི་འགོ་འཛུགས་སྐབས་ཧེ་རིས་ཀྱིས། ཨུ་རུ་སུའི་ཕྱོགས་འགལ་འགོ་ཁྲིད་ཨ་ལེག་སེ་ནཱ་ཝེལ་ནི་འདས་གྲོངས་སུ་ཕྱིན་ཡོད་པའི་གནས་ཚུལ་གསལ་བསྒྲགས་གནང་བ་དང། དེ་ནི་ཨུ་རུ་སུའི་སྲིད་འཛིན་བྷ་ལ་ཌི་མིར་པུ་ཏིན་གྱི་གདུག་རྩུབ་ཅན་གྱི་བྱ་སྤྱོད་ཀྱི་མཚོན་རྟགས་གཞན་ཞིག་ཡིན་པའི་སྐོར་གསུངས་འདུག། བྱང་ཨེཊ་ལན་ཊིཀ་ཆིངས་ཡིག་སྒྲིག་འཛུགས་ཀྱི་དངུལ་འབབ་མ་སྤྲད་པའི་སྒྲིག་འཛུགས་དེའི་ཚོགས་མི་རྒྱལ་ཁབ་ཚོར་ཨུ་རུ་སུས་གཏོར་རྒོལ་གཏོང་རྒྱུ་ཁོང་གིས་སྐུལ་མ་བྱ་རྒྱུ་ཡིན་པའི་བརྡ་སྟོན་གནང་བའི་སྲིད་འཛིན་ཟུར་བ Donald Trump འོས་མི་གཅིག་ཡིན་པའི་ཨ་མི་རི་ཀའི་ནང་འོས་བསྡུ་བྱ་རྒྱུ་ཡིན་པའི་སྐབས་ཨ་མི་རི་ཀའི་འགོ་ཁྲིད་གོ་བབས་སྐོར་ཐེ་ཚོམ་གང་ཞིག་ཡོད་པའི་སྐབས། ལོ་རེའི་བདེ་སྲུང་གི་ལྷན་ཚོགས་དེར་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན Kamala Harris ཚོགས་བཅར་གནང་ཡོད་པ་རེད། ཨི་སི་རལ་གྱི་དཔུང་དམག་གིས་འགྲེལ་བརྗོད་གནང་ཡག་ལ་ཁོང་ཚོའི་དཔུང་ཤུགས་ཀྱིས་ཁཱན་ཡུ་ནུས་ནང་ཡོད་པའི་ནཱ་སིར་སྨན་ཁང་དེར་དོགས་གཞི་ཅན་གྱི་འཇིགས་སྐུལ་བ་བརྒྱ་ལྷག་འཛིན་བཟུང་བྱས་ཡོད་པ་དང་དེ་བཞིན། སྨན་ཁང་དེར་འཚོལ་ཞིབ་བྱེད་པའི་སྐབས་དོགས་གཞི་ཅན་གྱི་མི་འགའ་ཤས་སྲོག་སྐྱོན་བཏང་ཡོད་པ་ཨི་སི་རལ་གྱི་སྲུང་སྐྱོབ་དཔུང་དམག་གིས་འགྲེལ་བརྗོད་གནང་འདུག་སྨན་ཁང་གི་སྐམ་གློག་འཕྲུལ་འཁོར་དེ་དཔུང་དམག་ཚོས་དམིགས་འབེན་བྱས་ཡོད་པའི་ཉེས་འཛུགས་དེ་ཨི་སི་རལ་གྱི་སྲུང་སྐྱོབ་དཔུང་ཤུགས་ཀྱིས་དགག་བྱ་གནང་འདུག། དེའི་གོང་གནས་ཚུལ་ཐོན་གསལ་ལ་དབྱི་སི་རལ་གྱི་དཔུང་དམག་གིས། སྐམ་གློག་དེར་དམིགས་འབེན་བྱེད་པ་དང་སྐམ་གློག་དེ་ལས་ཀ་མ་བྱས་པའི་རྐྱེན་སྨན་ཁང་དེར་མི་འདས་གྲོངས་སུ་ཕྱིན་ཡོད་པ་རེད་འདུག་གྷ་ཛའི་འཕྲོད་བསྟེན་བློན་ཆེན་ལས་ཁུངས་ཀྱིས་འགྲེལ་བརྗོད་གནང་ཡག་ལ་སྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཧ་མཱས་ཀྱིས་དབྱི་སི་རལ་དུ་གཏོར་རྒོལ་བཏང་བའི་རྐྱེན་ཕལ་ཆེར་མི་ཉིས་བརྒྱ་ལྔ་བཅུ་ཙམ་གཏའ་མར་བཙན་ཁྲིད་བྱས་པ་དང། མི་ཆིག་སྟོང་ཉིས་བརྒྱ་རྐྱེན་ལམ་དུ་བཏང་བའི་རྗེས་དབྱི་སི་རལ་གྱིས་ཧ་མཱས་ཐོག་དམག་འཐབ་གསལ་བསྒྲགས་བྱས་པ་ནས་བཟུང། ཕལ་ཆེ་བ་བུད་མེད་དང་བྱིས་པ་ཡིན་པ་མི། ཉིས་ཁྲི་དགུ་སྟོང་ཙམ་རྐྱེན་ལམ་དུ་ཕྱིན་ཡོད་པ་རེད་འདུག། གླིང་ཆེན་གྱི་སྲིད་གཞུང་མགོ་རྟིང་སློག་པ་ཁག་དང་འཁྲུག་རྩོད་ཆབ་སྲིད་ཀྱི་དཀའ་ཉེན་དེ་བཞིན་མངའ་ཁུལ་གྱི་དངངས་འཚབ་ཁག་ལ་གདོང་ལེན་གནང་བཞིན་པའི་སྐབས། རེས་གཟའ་སྤེན་པའི་ཉིན་གླིང་ཆེན་ཨ་ཧྥེ་རི་ཁའི་ཡུལ་ཁག་རྣམས་ཀྱི་འགོ་ཁྲིད་རྣམས་ནས་ཉིན་གྲངས་གཉིས་རིང་གི་ཆེད་དུ་ལྷན་ཚོགས་དབུ་འཛུགས་གནང་འདུག་ཡུལ་གྲུ་ཨི་ཐོ་པི་ཡའི་རྒྱལ་ས་ཨ་ཏིས་ཨ་བྷ་བྷ་ནང་ལྷན་ཚོགས་མ་གནང་གོང་ཨ་ཧྥེ་རི་ཁ་མཉམ་འབྲེལ་ལྷན་ཚོགས་ཀྱི་འགོ་ཁྲིད། མོ་ཟ་ཧྥ་ཀི་མ་ཧ་མ་ཏིས་ཨ་ཧྥེ་རི་ཁ་དང་འཛམ་གླིང་གི་ས་ཁུལ། གཞན་ཁག་གཉིས་ཀའི་རྒྱལ་ཁབ་མང་པོ་ཞིག་གི་ནང་དྲག་སྤྱོད་འབྱུང་བཞིན་ཡོད་པ་དེར་བློ་འཚབ་གསལ་བརྗོད་གནང་འདུག།

བློ་འཚབ་ཤུགས་ཆེ་གནང་གི་ཡོད་པའི་གནད་དོན་སོགས་ཀྱི་ཐོག་ཕྱོགས་གཉིས་དབར་གྲོས་མོལ་ལྷུག་པོ་གནང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། འོན་ཀྱང། རྒྱ་ནག་ཕྱི་འབྲེལ་ལྷན་ཁང་གིས་ད་རེས་བྷི་ལིན་ཀིན་དང་ཝང་དབྱི་གཉིས་ཀྱི་མཇལ་མོལ་དེའི་སྐབས། ད་ལྟ་བར་ཨ་མི་རི་ཀས་རྒྱ་ནག་གི་བཟོ་ཚོང་ཁང་ཁག་ཅིག་གི་ཐོག་དཔལ་འབྱོར་གྱི་ཉེས་ཆད་བཀལ་ཡོད་པ་མ་ཟད། དེ་མིན་རྒྱ་ནག་གི་ཚོང་དོན་ཁང་གི་འབྲེལ་ཡོད་མཐོ་རིམ་མི་སྣ་ཁག་ཅིག་གི་ཐོག་ལ་ཡང་ཉེས་ཆད་བཀལ་ཡོད་པ་དེ་དག་ཕྱིར་འཐེན་ཡོང་རྒྱུའི་གནད་དོན་ཐད་གྲོས་མོལ་བྱས་ཡོད་རེད། ཅེས་རེས་གཟའ་སྤེན་པ་ཉིན་གནས་ཚུལ་ཕྱིར་བསྒྲགས་བྱས་ཡོད་པ། རོའེ་ཊར་གསར་འགྱུར་ཁང་གིས་གནས་ཚུལ་ལུང་དྲངས་ཏེ་རེས་གཟའ་སྤེན་པ་ཉིན་འགྲེམས་སྤེལ་བྱས་འདུག། འོན་ཀྱང་ཕྱི་འབྲེལ་བློན་ཆེན་གཉིས་དབར་ཨ་མི་རི་ཀས་རྒྱ་ནག་ཐོག་ཉེས་ཆད་བཀལ་ཡོད་པ་དེ་དག་ཕྱིར་འཐེན་བྱ་རྒྱུའི་ཐད་གྲོས་མོལ་བྱས་ཡོད་པ། རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གིས་བརྗོད་པ་དེ་ལྟར་གང་ཡིན་མིན་ཐད་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ཉམས་ཞིབ་མང་པོ་བྱས་ཀྱང་ད་ལྟའི་ཆར་གནས་ཚུལ་གཞན

ཡུ་ཀེ་རེན་ཐོག་ཨུ་རུ་སུས་དམག་འཁྲུག་བྱེད་བཞིན་ཡོད་པ་དེར་ཨ་མི་རི་ཀས་ཕུ་ཀྲིན་ལ་ཁ་གཏད་ཆེད་དུ་ཨ་མི་རི་ཀས་ནེ་ཏྲོ་ལ་མུ་མཐུད་རྒྱབ་སྐྱོར་དང་སྣེ་ཁྲིད་བྱ་རྒྱུ་ཡིན་པ་གསུངས་པའི་ཞོར་ལ། འགན་འཁྲི་ཡོད་པའི་ཐོག་ནས་ང་ཚོས་རྒྱ་ནག་དང་འགྲན་བསྡུར་བྱེད་དགོས་པ་ཆགས་པའི་སྐབས་འགྲན་བསྡུར་དང། སྐབས་རེ་བེ་ཅིང་སྲིད་གཞུང་ལ་གདོང་ལེན་བྱེད་དགོས་པའི་སྐབས་གདོང་ལེན་དང། ཁ་གཏད་གཅོག་དགོས་ཀྱང་གཅོག་དགོས་པ་ཆགས་ཡོད་ཅེས་གསུངས་པའི་རྗེས་སུ། ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡི་གཉིས་བར་གྱི་མཇལ་མོལ་དེ་གནང་བ་ཞིག་ཡིན་འདུག་གནས་ཚུལ་ཐོན་པར་གཞིགས་ན་ཝང་ཡི་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དང་མཇལ་མོལ་གནང་ཚར་བའི་རྗེས་སུ། ཡུ་རོབ་མཐུན་ཚོགས་ཀྱི་ཕྱི་འབྲེལ་མཐོ་རིམ་མི་སྣ་སྐུ་ཞབས་ཇོ་སི་བོ་རོ་དང་ཡང་རེས་གཟའ་པ་སངས་ཀྱི་ཕྱི་དྲོ་ཙམ་ལ་མཇལ་མོལ་གནང་ཡོད་པ་མ་ཟད། དེ་མིན་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཌེ་བྷི་ཁེ་མ་རོ་དང་ཝང་ཡི་བར་ཉིན་གུང་ཙམ་ལ་མཇལ་མོལ་གནང་ཡོད་སྟབས། ཁོང་རྣམ་གཉིས་ཀྱི་མཇལ་མོལ་ཚར་བའི་རྗེས་སུ་གསར་འགོད་པས་སྐུ་ཞབས་ཁེ་མ་རོ་ལ་མཇལ་མོལ་དེ་ག་འདྲ་བྱུང་ཡོད་མེད་དྲི་བ་དྲིས་འདུག་པར། ཁོང་གིས་གནད་དོན་མང་པོ་ཞིག་གི་ཐོག་མ་མཐུན་པའི་དཀའ་ངལ་ཡོད་པ་དེ་དག་གི་ཐོག་གྲོས་མོལ་ཁ་རི་ཁ་ཐུག་བྱས་པ་ཡིན་པ་མ་ཟད། སྐབས་རེ་ཕྱོགས་གཉིས་བར་དཀའ་ངལ་ཡོད་ཀྱང་གྲོས་མོལ་བྱེད་པའི་ཐབས་ལམ་ཐོག་ནས་དཀའ་ངལ་སེལ་དགོས་ཅེས་འགྲེལ་བརྗོད་གནང་ཡོད་པ་རེད། སྐུ་ཞབས་ཌེ་བྷི་ཁེ་མ་རོ་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་ནས་བཅུ་དྲུག་བར་དབྱིན་ཇིའི་སྲིད་བློན་ཡིན་པའི་སྐབས་རྒྱ་ནག་དང་ཕྱི་འབྲེལ་ཧ་ཅང་ཉེ་པོ་བཟོས་ཏེ་སྐབས་དེ་དུས་གོལ་ཌེན་ཨེ་ར་ཟེར་བ། གསེར་གྱི་དུས་སྐབས་ཅེས་ཀྱང་བརྗོད་དེ། སྐབས་དེ་དུས་ཁོང་གིས་སྣེ་ཁྲིད་བྱས་པའི་དབྱིན་ཇིའི་སྲིད་གཞུང་གིས་རྒྱ་ནག་ཐོག་སྲིད་ཇུས་ཡག་པོ་འཛིན་ཡོད་པ་དེ་ད་ལྟ་བློ་ཕམ་བྱེད་དགོས་པ་ཞིག་རེད་འདུག་གམ་ཅེས་གསར་འགོད་པས་ཁོང་ལ་དྲི་བ་དྲིས་སྐབས་ཁོང་གིས་དེའི་ཐོག་ལན་འདེབས་གསལ་པོ་བྱས་མེད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་ཁོ་བོ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མས་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་མང་མོས་གཏན་འབེབས་གནང་བར་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་གནང་བ་དང་ཆབས་ཅིག་ད་དུང་གྲོས་ཚོགས་གོང་མས་གཏན་འབེབས་གནང་དགོས་ཀྱི་ཡོད་པར་བརྟེན་འབྲེལ་ཡོད་ཚང་མས་ནུས་པ་མཉམ་སྤུངས་གནང་དགོས་པའི་འབོད་སྐུལ་གནང་འདུག་པའི་སྐོར། འདི་གའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཨ་རིའི་གྲོས་ཚོགས་འོག་མ་ནས་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་ཐོབ་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གནས་སྟངས་དེ་དང་འབྲེལ། བོད་རྒྱའི་དཀའ་རྙོག་མ་སེལ་བར་མི་ལོ་དྲུག་ཅུ་རེ་ལྔ་ཙམ་འགྲོ་བཞིན་ཡོད་ཀྱང། བོད་དོན་དེ་ད་དུང་ཡང་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་གལ་ཆེར་བརྩིས་ཏེ་མུ་མཐུད་རྒྱབ་སྐྱོར་གནང་གི་ཡོད་པ་རེད་ཅེས་གསུངས་གནང་སོང།
བོད་མིའི་སྒྲིག་འཛུགས་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་གི་འོག་བོད་མིའི་སྒྲིག་འཛུགས་དེ་གི་ད་ལྟ་དེ་སྔ་ནས་བྱས་རྗེས་བོད་དོན་དང་འབྲེལ་བའི་ཐོག་ནས་ཨ་ནི་ཁྲིམས་འཆར་དོན་གང་ལ་ད་ལས་འགུལ་མང་པོ་ཞིག་བརྩམས་ཡོད་རེད། ཨ་ནི་ད་རིང་གི་ཁྲིམས་འཆར་དེ་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་ལོགས་ལ་ད་ཚད་མཐོ་བའི་རྒྱབ་སྐྱོར་ཞིག་རག་བ་དེ་ཨ་ནི་མི་ད་ལོ་དྲུག་ཅུ་རེ་ལྔ་ཙམ་གྱི་ནང་ལོགས་ལ་ད་རིང་དེ། བོད་པའི་གནད་དོན་འདིའི་སྒང་ལ་ཐུགས་དུས་བརྩམས་པ་ལ་ད་ལྟ་ཡིན་ནའི་ཨ་རིའི་གྲོས་ཚོགས་ཀྱི་གྲོས་ཚོགས་ནང་ལ་ཡིན་པ་ནས་ཀྱི་ཚོགས་པ་ཁག་གཉིས་ཆགས་ཀྱི་ཡོད་རེད། ཁག་གཉིས་ཆར་གྱིས་བོད་པའི་གནད་དོན་འདི་གལ་ཆེན་པོ་ཡིན་པ་དེ་ད་ལྟ་ཡིན་ནའི་ངོས་འཛིན་བྱེད་བསྡད་པ་ཞིག་གནས་སྟངས་ཤིག་མཐོང་གི་ཡོད་རེད། ད་བོད་པའི་གནས་ཚུལ་འདི་ད་ལྟ་ཡིན་པ་ཡིན་ནའི་གི་གསོན་པོ་གནས་ཐུབ་པ་ཞིག་གནས་སྟངས་མཐོང་གི་ཡོད་རེད་ཨ་འདི་ཡོད་ཙམ་པ་འདི་འདི་ད་རིང་ཁྲིམས་འཆར་འདི་ཚད་མཐོ་བའི་རྒྱབ་སྐྱོར་རག་ཡོད་འདི་ཁོ་རང་གཟི་བརྗིད་ཅིག་ཆགས་བསྡད་ཡོད་རེད་ཨ་ནི་ད་ལྟ་ད་བོད་ཀྱི་ལོ་གསར་འདི་བཏང་ཚར་རེད་པ་འདི་ནས་ཨ་ནི་ད་རིང་གི་གཏམ་བཟང་འདི་ཐོས་པ་འདི་ནས་བྱས་བྱས་བོད་ཀྱི་གནད་དོན་འདི་རྒྱ་ནག་གུང་ཁྲན་ཏང་གཞུང་གིས་བོད་ཀྱི་གནད་དོན་དེ་དེ་འདྲའི་བྱས་རྗེས་མ་བྱམས་བརྩེ་བཏང་ཡ་དང་མ་གནོན་ཤུགས་བཏང་ཡ་ད་དེ་མ་ཡིན་པ་དངོས་ཀྱི་གནས་སྟངས་ཐོག་ནས་གྲོས་མོལ་བྱེད་དགོས་པ་དེ་དུས་ཚོད་སླེབས་པ་ཅིག་ངོས་འཛིན་བྱེད་དགོས་རེད། ད་རིང་གྲོས་འཆར་དེ་ད་གྲོས་ཚོགས་འོག་མའི་ངོས་ནས་ད་ད་ལྟ་ཁོ་རང་ཚོའི་རྒྱབ་སྐྱོར་ཐོབ་ཡོད་རེད་ད་དེའི་རྗེས་ལ་གྲོས་ཚོགས་གོང་མ་ནས་རྒྱབ་སྐྱོར་བྱེད། ང་རང་ཚོ་ཡིན་ནའི་བོད་མིའི་སྒྲིག་འཛུགས་ཡིན་ནའི་གི་ཡིད་ཆེས་བརྟན་པོ་ཡོད་རེད། ད་ཐེངས་གྲོས་ཚོགས་འོག་མ་ལ་རྒྱབ་སྐྱོར་གནང་བ་ནང་བཞིན་གྱི་ཨ་རིའི་གྲོས་ཚོགས་གོང་མ་ཡིན་ནའི་གི་དེ་དེ་བཞིན་གྱི་རྒྱབ་སྐྱོར་གནང་ཡས་ཀྱི་ང་ཚོ་ཡིད་ཆེས་ཡོད་ཟེར་ཏེ་ཞུ་ཡས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་ཚེ་མཆོག་ནས། བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལོ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ད་རིང་དེ་ད་བོད་རྒྱལ་ལོ། ཤིང་འབྲུག་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་གི་ལོ་གསར་ཚེས་པ། དྲུག་བདུན་ཅིག་ལ་ཡ་ཨ་ནི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་ལ་ཡ་ཨ་རིའི་གྲོས་ཚོགས་འོག་མའི་གི་ཨ་ནི་ནང་ལ་ཡ་བོད་དོན་ལ་རྒྱབ་སྐྱོར་མཚོན་བྱེད་ཀྱི་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་སྒང་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་དེ་ལ་གདོང་ལེན་དང། འདི་གདོང་ལེན་བྱས་པའི་ཐོག་ནས་ཨ་ནི་བོད་རྒྱ་འབྲེལ་མོལ་ཡོང་ཡ་དང་བོད་རྒྱའི་དཀའ་རྙོག་སེལ་ཡ་གི་ཁྲིམས་འཆར་ཅིག་ཨ་ནི་ད་འདས་པའི་ལོ་གཉིས་རིང་ལ་བཀའ་ཤག་སྐབས་བཅུ་དྲུག་པས་དཀའ་ལས་བརྒྱབ་པ་རེད་དེ་དང་མཉམ་དུ་ཨ་ནི། ཨ་རི་དོན་གཅོད་རེད་ད་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཞུ་གཏུག་བྱེད་མཁན་དང་ད་ཅིག་གཞུང་འབྲེལ་མིན་པའི་ཚོགས་པ་མང་པོ་ཅིག་གིས་མཉམ་རུབ་བྱས་པའི་རྒྱུ་མཚན་ལ་བརྟེན་ནས་གྲོས་ཚོགས་འོག་མའི་ནང་ལ་འདུག་བྱས་ནས་ད་ཚད་མཐོ་པོ་གི་ད་གྲོས་ཚོགས་འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས་བཅུ་གཉིས་ཀྱིས་འོས་འཕེན་མེད་པ་དང་བཅུ་བདུན་གྱིས་དགག་པ་བརྒྱབ་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱས་ནས་ད་ཚད་མཐོ་པོ་འདུག་བྱས་ནས་གཏན་འབེབས་བྱེད་ཐུབ་པ་བྱུང་ཡོད་རེད། དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་དེ་ད་དུང་ཏོག་ཙི་བླ་གྲ་ཤ་ཏོག་ཙི་ཤུགས་ཆེར་བཏང་དགོས་ཀྱི་འདུག་ཟེར་ནས་ག་བ་གྱ་ངན་རེད་མ་རེད་ཟེར་གི་ཡང་བོད་པར་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་དེ་ཕལ་ཆེར་སྤྱི་མོས་རེད་ཟེར་ནས་གསུང་བ་ཡིན་ནའི་མ་འགྲིག་ཡ་གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ང་ཚོ་བོད་པའི་གནད་དོན་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་གཅིག་འཛམ་བུ་གླིང་འདིའི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་གི་ད་ལྟ་ཡིན་པ་ཡིན་ནའི་གཅིག་བོད་དོན་གང་ལ་ཡང་ང་ཚོ་འབད་བརྩོན་བྱས་པ་ཡིན་ན། དཀའ་ལས་བརྒྱབ་པ་ཡིན་ན་ཨ་ནི་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོར་རྒྱབ་སྐྱོར་ཡོང་གི་ཡོད་པ་དང་ད་དེ་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་མ་རེད་ད་ལྟ་དེ་གྲོས་ཚོགས་འོག་མའི་ནང་ལོགས་ལ་ཡ་ན་ནིང་ཕྱི་ཟླ་བཅུ་གཅིག་ཚེས་བཅུ་དགུ་ཉི་ཤུ་རྩ་དགུ་ཉིན་མོ་དེ་ཨ་ནི་ཚོགས་ཆུང་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་བྱས་ད་ད་ནི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་ཨ་ནི་གྲོས་ཚོགས་འོག་མའི་གི་གྲོས་ཚོགས་རང་ནས་ཚད་མཐོ་པོའི་རྒྱབ་སྐྱོར་ཐོག་ནས་དེ་བྱུང་ད་དེ་ནས། གྲོས་ཚོགས་གོང་མའི་ཀྱི་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་ཅིག་དང། ཨ་ནི་གྲོས་ཚོགས་གོང་མའི་ཀྱི་སྤྱི་ནང་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ་དེ་གཏན་འབེབས་བྱུང་སོང་ན་ཨ་ནི་གཞི་ནས་ཨ་མི་རི་ཀའི་སྲིད་འཛིན་གྱི་མཚན་རྟགས་བསྐྱོན་བྱས་ཨ་ནི་ཁྲིམས་ཆགས་འགྲོ་གི་རེད། དེ་ཡིན་དུས་ཙམ་པ་ད་འདས་པའི་ལོ་གཉིས་རིང་ལ་ཡ་རྒྱལ་བ་རིན་པོ་ཆེའི་གི་དགོངས་པ་གཞི་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་ཀྱི། འབད་བརྩོན་བྱས་བྱས་པ་འདི་གི་ནི་གྲུབ་འབྲས་ཕྲན་བུ་གཅིག་དེ་རིང་འདུག་སེ་ཐོན་པ་རེད་འདི་ལ་མཉམ་རུབ་གནང་མཁན་ཚང་མ་ལོགས་ལ་ཡ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ལྷག་པར་དུ་ད་ལྟ་ང་ཚོ་གྲོས་ཚོགས་ནས་དེ་དུ་བཅར་བའི་སྐབས་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཚོགས་གཙོ་རི་ཅརཌ་གྷེར་མཆོག་ཁོ་རང་ཡིན་པ་ཡིན་ནའི་ད་ང་ཚོ་མཉམ་དུ་ག་དུས་ཡིན་ནའི་ཝ་ཤིང་ཊོན་ཡོང་བྱས་ང་ཚོ་མཉམ་རུབ་ཀྱི་ཐོག་ནས་འདུག་སེ་ནུས་པ་སྟོན་ཐུབ་པ་བྱུང་བ་རེད་ད་ལྟ་ཡིན་ནའི་མུ་མཐུད་ནས་ང་ཚོ་འབད་བརྩོན་བྱེད་དགོས་རེད་ཨ་རིའི་གི་སྲིད་འཛིན། ཨ་རིའི་སྲིད་འཛིན་གྱི་ངོས་ནས་མཚན་རྟགས་བསྐྱོན་བའི་ཉིན་མོ་དེ་ཁྲིམས་ཆགས་ཀྱི་ཡོད་རེད། དེའི་སྐབས་དེར་ད་ང་ཚོ་ཞིག་ངོས་ནས་དགའ་བ་སྒོམ་དགོས་པའི་གནས་སྟངས་ཅིག་ཆགས་ཀྱི་རེད། ད་ལྟ་བརྒྱུད་རིམ་གྱི་ནང་ལོགས་ནས་ཅིག་ཨང་གཉིས་པ་རེད་པ་ཅིག་ད་འདུག་སེ་ཆགས་བྱས་ད་ལྟའི་གོམ་པ་དེ་ཞིག་རྒྱག་གི་ཡོད་རེད་ཞེས་དེ་བཞིན་ཞུ་ཡ་ཡིན། ཐུགས་རྗེ་ཆེ་ཚང་མ་ལོགས་ལ་ཡ་ཚང་མ་ལོགས་ང་ཚོ་རང་བཙན་རྩོད་མཁན་ཡིན་ནའི་རེད་དབུ་མ་རྩོད་མཁན་ཡིན་ནའི་རེད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ང་ཚོ་ཚང་མ་ལོགས་ཤུགས་རྒྱག་ཡ་གཅིག་པ་ཡིན་པ་སོང་ཙང་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱས་བྱས་ཧ་རུབ་རུབ་གནང་རོགས་གནང་ཞེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
ཁོང་སྐུ་སྒེར་གྱི་ཊུ་ཝི་ཊར་བརྒྱུད། རྒྱ་ནག་གཞུང་གིས་བོད་ལ་གདུག་རྩུབ་ཀྱིས་བཙན་འཛུལ་བྱས་ཏེ་མི་ལོ་དྲུག་ཅུ་རེ་ལྔ་ཕྱིན་པའི་རྗེས་ཀྱི་དེ་རིང་ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་གནང་བ་དེས་བོད་ཀྱི་དངོས་ཡོད་ཀྱི་ལོ་རྒྱུས་ཀྱི་གནས་བབ་ངོས་བཞེས་གནང་བ་མ་ཟད་དུས་ཚོད་ཅི་ཙམ་འགོར་མིན་ལ་མ་ལྟོས་པར་བོད་ཀྱི་དངོས་ཡོད་དང་བདེན་པའི་ཆེད་འཐབ་རྩོད་བྱེད་པར་བྱེད་རིན་ཡོད་པ་ཞིག་བྱུང་ཡོད་པས་དེ་ལྟའི་རྒྱབ་སྐྱོར་གནང་བར་ཨ་མི་རི་ཀའི་གྲོས་ཚོགས་ལ་རྗེས་སུ་ཡི་རངས་དང། གྲོས་འཆར་འདིའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་དངོས་ཡོད་གནད་དོན་སྐོར་ལ་མི་བདེན་རྫུན་སྒྲིག་གི་འཁྱོག་བརྗོད་བྱེད་པར་ཁ་གཏད་གཅོག་རྒྱུ་དང་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་པའི་རྒྱ་ནག་གི་འཁྱོག་བརྗོད་ལ་ངོས་ལེན་མི་བྱེད་པ། མ་ཟད་རྒྱ་ནག་གཞུང་ཕྱོགས་ནས་གོང་ས་མཆོག་གི་སྐུ་ཚབ་བམ་མང་གཙོའི་ལམ་ནས་འོས་འདེམས་བྱུང་པའི་བོད་པའི་དབུ་ཁྲིད་དང་ལྷན་དུ་བོད་རྒྱ་གྲོས་མོལ་བསྐྱར་དུ་འགོ་འཛུགས་བྱེད་དགོས་པའི་གནོན་ཤུགས་སྤྲོད་དགོས་པ་སོགས་ཚུད་ཡོད་པས། དེའི་ཐད་ལ་འབྲེལ་ཡོད་ཚང་མས་འབད་བརྩོན་གནང་བར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག་ལ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་ཁོང་སྐུ་སྒེར་གྱི་ཊུ་ཝི་ཊར་ཐོག་ནས། ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་རྒྱབ་སྐྱོར་གནང་བར་དགའ་བསུ་དང་བོད་མི་རྣམས་དང་བོད་མི་རྣམ་པའི་རང་ཐག་རང་གཅོད་ཀྱི་ཐོབ་ཐང་ལ་རྒྱབ་སྐྱོར་གནང་བར་ཨ་རི་གཞུང་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ལ། གྲོས་ཚོགས་འཐུས་མི་སྐུ་ཞབས་མེག་གྷ་ཝན་མཆོག་དང་སྐུ་ཞབས་མེག་ཁོལ་རྣམ་གཉིས་ཀྱིས་སྣེ་ཁྲིད་གནང་བའི་འོག་གལ་ཆེའི་བོད་དོན་གྲོས་འཆར་བསྣམས་ཕེབས་པར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག།
ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུ་ཡོད། རྒྱ་གར་གཞུང་དང་ཞིང་པའི་བར་གྱི་གྲོས་མོལ་དེ་ཡག་པོ་མ་བྱུང་བ་ཡིན་ན་ཞིང་པ་ཚོའི་ངོ་རྒོལ་ལས་འགུལ་དང་འབྲེལ་བའི་གནས་ཚུལ་བཏོན་པ་ཁག་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་ཕབ་སྒྱུར་དང་སྙན་སྒྲོན་ཞུ་གནང་གི་རེད། སང་ཉིན་རེས་གཟའ་ཉི་མ་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅོ་བརྒྱད་ཀྱི་དགོང་དྲོར་རྒྱ་གར་དབུས་གཞུང་དང་རྒྱ་གར་གྱི་ཞིང་པའི་དབུ་ཁྲིད་ཀྱི་བར་ལ་གྲོས་མོལ་ཚོགས་འདུ་ཡང་བསྐྱར་ཞིག་ཚོགས་ཀྱི་འདུག་གྲོས་མོལ་དེའི་མཐའ་དོན་གྲུབ་འབྲས་ག་འདྲས་བྱུང་མ་བྱུང་གིས་རྒྱ་གར་གྱི་ཞིང་པ་སྟོང་ཚོས་རྒྱ་གར་གཞུང་ལ་ངོ་རྒོལ་ཞིག་གཟའ་འཁོར་འདིའི་གཟའ་མིག་དམར་གྱི་ཉིན་དབུ་བཙུགས་ཡོད་པ་དེའི་ཁ་ཕྱོགས་ཐག་བཅད་འཆར་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནུབ་དང་བྱང་དང་ལྷོ་སོགས་སུ་ས་འབྲེལ་ཡིན་པའི་རྒྱ་གར་གྱི་མངའ་སྡེ་ཧ་རི་ཡ་ན་དང་པན་ཇབ་ཀྱི་ས་མཚམས་ཤམ་བུ་ཁུལ་ནས།

དེ་ལྟར་གཉིས་པའི་ཕྱི་ཚེས་བརྒྱད་དང་བཅུ་གཉིས་གཉིས་སུ་ཕྱོགས་གཉིས་པོ་ཐུག་དུས་གཞུང་གི་བཀའ་མོལ་ཚོ་ཞིང་པའི་དབུ་ཁྲིད་ཀྱི་ཐུགས་བློར་མ་བབས་པར་ཞིང་པས་གཟའ་འཁོར་འདིའི་གཟའ་མིག་དམར་གྱི་ཉིན་མོར་ངོ་རྒོལ་དེ་དབུ་བཙུགས་པ་གསུང་གི་འདུག་ལོ་གཉིས་ཀྱི་གོང་དུ་རྒྱ་གར་གྱི་ཞིང་པ་ཚོས་རྒྱ་གར་གཞུང་ལ་ལོ་ཧྲིལ་པོའི་ངོ་རྒོལ་ཆེན་པོ་གནང་བ་དེ་བཞིན་ད་ལན་གྱི་ཞིང་པའི་ངོ་རྒོལ་འདི། གོམ་བགྲོད་གནང་སྟེ་རྒྱ་གར་གྱི་རྒྱལ་ས་ལྡི་ལི་རང་གི་ནང་དུ་ཕེབས་རྩིས་གནང་གི་འདུག་སྟེ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཐའ་འཁོར་ས་མཚམས་སུ་གཞུང་ཞབས་ཚོས་གཟེ་མ་ར་མགོ་དང་ཨར་འདམ་གྱི་རྩིག་པ་སོགས་པ་བརྒྱབ་ནས་རྒྱ་གར་གྱི་ཞིང་པའི་ངོ་རྒོལ་འདི་རྒྱལ་ས་ལྡི་ལིའི་ནང་དུ་མ་ཐར་བར་བཀག་ཐབས་གནང་བཞིན་པ་རེད་འདུག་ད་དུང་ལྡི་ལིའི་མཐའ་འཁོར་གྱི་མངའ་སྡེ་ཧར་ཡ་ན་དང་པཱན་ཇབ་སོགས་པའི་ཉེན་རྟོག་པ་ཕོན་ཆེན་པོ་བཀྲམ་ནས་ཞིང་པ་ངོ་རྒོལ་བ་ལྡི་ལིའི་ཕྱོགས་ལ་ཐར་ཐབས་གནང་མཁན་སོགས་ལ་འགྱིག་གི་རྡེའུ་དང་མིག་ཆུ་འབབ་རྒྱུའི་རླངས་རྫས་སོགས་གཏོར་ནས། སྐབས་རེ་ཞིང་པ་ངོ་རྒོལ་བ་དང་ཉེན་རྟོག་པའི་བར་ལ་འཛིང་རེས་སོགས་ཤོར་དུས་ཞིང་པ་ངོ་རྒོལ་བར་རྨས་སྐྱོན་བྱུང་གི་ཡོད་པའི་གནས་ཚུལ་འདུག། དཔེར་ན། ད་ལྟ་གསན་པའི་སྒྲ་དེ་ཚོ་ནི་ཁ་སང་གི་ཉིན་གཉིས་པའི་ཕྱི་ཚེས་བཅུ་དྲུག་གཟའ་པ་སངས་ཀྱི་ཉིན། ལྡི་ལིར་འགྲོ་བའི་ལམ་དུ་མངའ་སྡེ་ཧར་ཡ་ན་དང་པན་ཇབ་ཀྱི་ས་མཚམས་ཤམ་བུ་ཟེར་བར་ཉེན་རྟོག་པས་ཞིང་པ་ངོ་རྒོལ་བ་ལ་མིག་ཆུ་འབབ་རྒྱུའི་རླངས་རྫས་གཏོར་བ་དང། ཞིང་པ་ངོ་རྒོལ་བ་ཚོས་བྲོས་པའི་སྒྲ་ཞིག་རེད་འདུག་ད་ལྟ་གོམ་བགྲོད་གནང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་དུ་ངོ་རྒོལ་བྱེད་པར་ཐར་ཐབས་བྱེད་མཁན་གྱི་རྒྱ་གར་གྱི་ཞིང་པ་སྟོང་ཚོ་དེ་ཚོ་གཙོ་ཆེར་བྱང་རྒྱུད་མངའ་སྡེ་པན་ཇབ་ཧར་ཡ་ན Uttar Pradesh སོགས་ནས་ཐོན་པ་གཟིགས་རྒྱུར་ཡོད་ནས་རྒྱ་གར་རྒྱལ་ཡོངས་ཀྱི་ཞིང་པའི་སྐྱིད་སྡུག་ཉིས་བརྒྱ་ལྷག་གིས་ངོ་རྒོལ་འདི་བརྩམས་བཞིན་པ་དང་རྒྱ་གར་གྱི་ཞིང་པ་ཚོས་ངོ་རྒོལ་འདི་བྱས་དོན་ནི། ཕྱི་ལོ་ཉིས་སྟོང་ཉི་ཤུར་ཞིང་པའི་ཁྲིམས་བཟོ་མོ་དྷིས་དབུ་ཁྲིད་པའི་རྒྱ་གར་གཞུང་གིས་ཁྲིམས་གསར་པ་གསུམ་བཟོ་ཐབས་གནང་པ་ཚོ་ནི། ཞིང་པ་ཚོ་ལ་གནོད་པོ་ཡོད་པ་ཞིང་པས་བརྗོད་ནས་ངོ་རྒོལ་བྱུང་དུས་རྒྱ་གར་གཞུང་གིས་ཞིང་པར་གྲོས་མོལ་གནང་ནས་ཁྲིམས་འཆར་དེ་ཚོ་ཕྱིར་འཐེན་གནང་བྱས་ཞིང་པའི་དགོས་འདུན་ཁག་ཅིག་ཁ་སྐོང་རྒྱུ་ཞལ་བཞེས་སོགས་གནང་ནས་ཞིང་པའི་ངོ་རྒོལ་དེ་ལོ་གཅིག་ཙམ་གྱི་རྗེས་སུ་འཇགས་པ་གནང་ཡོད་ནས། རྒྱ་གར་གཞུང་གིས་དེ་དུས་ཞལ་བཞེས་གནང་པ་ཚོ་ད་དུང་དོན་ཐོག་སྐྱེལ་མ་གནང་པར་རྒྱ་གར་གཞུང་གིས་ཁ་དན་ཚིག་ལ་གནས་ཀྱི་མི་འདུག་ཞིང་པས་བརྗོད་ནས་ད་ལན་གྱི་ངོ་རྒོལ་གསར་པ་དེ་དབུ་ཚུགས་པ་གསུང་གི་འདུག་ལ། ད་ལན་ཞིང་པ་ཚོས་དགོས་འདུན་བཅུ་གཉིས་ཙམ་བཏོན་པ་ནས་གཙོ་བོ་ཁག་ཅིག་ནི་རྒྱ་གར་གྱི་ཞིང་པའི་སྟོན་ཐོག་སྣ་ཁ་ཡོད་ཚད་ཀྱི་རིན་གོང་གང་འཚམ་ཞིག་ནས་མར་བཅག་ཡག་མེད་པའི་ཚད་ཚང་མ་ལ་བཟོ་དགོས་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉི་ཤུ་གཅིག་བར་ལ་རྒྱ་གར་གཞུང་ལ་ངོ་རྒོལ་བྱེད་མཁན་གྱི་ཞིང་པ་ལ་ཁྲིམས་གཅོད་ཕྱིར་འཐེན་དགོས་པ་དང་ཞིང་པའི་བུ་ལོན་ཁག་ཅིག་སློག་ཆ་མི་དགོས་པ་བཟོ་དགོས་པ་སོགས་དགོས་འདུན་ཁག་ཅིག་ཞིང་པས་བཏོན་གྱི་ཡོད་པ་རེད་འདུག་ཞིང་པའི་ངོ་རྒོལ་སྔ་མ་དེ་དང་ད་ལན་འདིའི་དབུ་ཁྲིད་ཡང་མ་འདྲ་རེད་འདུག་ད་ལྟའི་ཆར་རྒྱ་གར་གྱི་ཞིང་པ་ངོ་རྒོལ་བ་དེ་ཚོས་ཞིང་པ་དང་གཞུང་གི་གཟའ་ཉི་མའི་གྲོས་མོལ་ཚོགས་འདུའི་གྲུབ་འབྲས་སྒུག་བཞིན་པ་རེད་འདུག། ད་ག་རེ་བྱུང་མ་བྱུང་ནི་ཚོགས་འདུ་དེ་ལ་རག་ལུས་ཀྱི་ཡོད་རེད་ཞེས་ཞིང་པ་ངོ་རྒོལ་བ་མེ་ལ་སིང་གིས་གསུངས་ཤག། འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར། ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་མཚོན་བྱེད་ཆེད་བརྗོད་ཞིག་གསན་རོགས་གནང། ཉིན་དེར་ཨི་ཟི་རལ་དང་ཧ་མཱ་སི་གི་དམག་འཁྲུག་དེ་ཀི་ཧར་མ་ཆེ་འཛམ་གླིང་གི་གནད་དོན་ནང་གཙོ་བོ་དང་གནད་འགག་ཆེ་ཤོས་ལ་ངོས་འཛིན་བྱེད་ཀྱི་གནད་དོན་ཞིག་ཡིན་པ་སོང་བ་རེད། དེ་འདྲ་ཡིན་རྒྱུ་ཁྱེད་ཨ་མི་རི་ཀའི་གཞུང་གིས་གྷ་ཛ་ནང་ཧ་མཱ་སི་གིས་བཙན་བཟུང་བཟོས་ཡོད་པ་ཞིག་གཏོང་རོགས་བཟོ་རྒྱུ་དང།

ཞི་བདེ་བརྟན་འཇགས་རེད་བ། ཨི་ཟི་རལ་གྱི་བདེ་འཇགས་རྒྱུན་སྲུང་བཟོ་བ། ཨི་ཟི་རལ་དང་པཱ་ལི་སི་ཐན་བར་གྱི་རྒྱལ་ཁབ་གཉིས་ལ་ངོས་འཛིན་བཟོ་རྒྱུ་རེད་རྒྱུའི་རེ་བ་ཡོད་ཟེར་གྱི་ཡོད་རེད། ཨ་མི་རི་ཀ་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མེ་ཐུ་མི་ལར་གྱིས། ཨ་མི་རི་ཀ་གཞུང་གིས་ཨི་ཟི་རལ་ལ་རང་སྲུང་སྐྱོབ་བཟོ་རྒྱུའི་ཐོབ་ཐང་ཡོད་པ་རྒྱུན་སྲུང་བཟོ་དུས།

བྷག་གི་གྲུ་ཁ་ཇེ་ཉུང་སུ་རེད། འདི་ནི་ཞི་བའི་མི་མང་ཤོས་བྷག་གི་གྲུ་ཁ་དུ་རེ་བ་བཅའ་བ་འདྲ། ཇེ་ཉུང་སུ་ཡང་མ་རེད། ད་རེས་གྲུ་ཁ་མཐོ་པོ་རེད། གྲུ་ཁ་མཐོ་པོ་ཡིན་བ་ལ་པར་བཞིན་བ་མང་པོ་སྐུ་ཞིག་ཡོད་རེད་ཟེར་བཞིན་ཡོད་རེད།

ཐེངས་འདིའི་ལས་རིམ་ནང་ལ་ཡ། ཁ་སང། སྤྱི་ཟླ་གཉིས་པའི་ཚེས་པ་བཅུ་བདུན་ཉིན་མོ་འདི་ལ་ཡ་ད་ང་ཚོ་ད་ལྟ་བཀའ་འདྲི་ཞུ་མཚམས་འདི། ཚེས་པ་བཅུ་དྲུག་ཆགས་ཀྱི་འདུག་ཨ་ནི་ཡང། དུས་ཚོད་ཆགས་ནས་བྱས་པ་ཡིན་ན་ད་སང་ཉིན་ཆགས་བསྡད་ཀྱི་ཡོད་རེད་དེ་ང་ཚོ་ལས་རིམ། འདི་དང་བསྟུན་བྱས་ཡང་ཉི་མ་གཅིག་སྔ་སྣུར་དུ་ཨ་ནི། འབྲེལ་བ་ཞུ་དགོས་ཆགས་སོང། སྤྱི་ཟླ་གཉིས་པའི་ཚེས་པ་བཅུ་བདུན་ཉིན་མོ་དེ་ལ་ཡ་ད་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཆེ་ཁག་ལྔ་ཡོད་པའི་ནང་ནས་ཡ་ད་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དེ་ཚུགས་ནས་ད་ལོ་ལྔ་བཅུ་འཁོར་བའི་གི་དུས་ཆེན་སྲུང་བརྩི་ཞུ་སྡོད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་རིང་ང་ཚོའི་ལས་རིམ་དེའི་ཐོག་ནས་གཞིས་ཆགས་འདི་ཐོག་མར་དབུ་བཙུགས་སྐབས་ཀྱི་གནས་སྟངས་དང། བར་གྱི་འཕེལ་རིམ་རེད། ལྷག་པར་དུ་ད་ལྟའི་གནས་སྐབས་ཀྱི་གནས་སྟངས་ག་འདྲ་ཡོད་མེད་སོགས་ཀྱི་ཐད་ལ་ཡ་གཞིས་ཆགས་འདིའི་ཐོག་མར་ཚུགས་སྐབས་ནས་མ་གི་གཞིས་ཆགས་ཀྱི་གཞིས་མི་ཡིན་བསྡད་པ་ཇོ་ལགས་ཚེ་དབང་བསོད་ནམས་ལགས་ཁོང་དང་ལྷན་དུ་བཀའ་མོལ་ཁག་ཅིག་ཞུ་གི་ཡིན། ཇོ་ལགས་དུས་ཚོད་གནང་བར་ཐུགས་རྗེ་ཞུ་ཡས་དང་ད་ལྟ་གོང་དུ་བཀའ་མོལ་བྱས་པ་ནང་བཞིན་ད་ད་རིང་ང་ཚོའི་ལས་རིམ་འདིའི་ཐོག་ནས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་ད་སྔ་ཕྱིའི་བརྒྱུད་རིམ་དེ་གའི་སྒང་ལ་ཡ་གླེང་སློང

ལགས་ལགས་སོ། ཨོ་ཇོ་ལགས་ཚེ་དབང་ལགས་ད་ལྟ་གོང་དུ་གཅིག་ད་ལྟ་ད་ཁྱེད་རང་གི་བཀའ་མོལ་གསུང་ཡས་གཅིག་འདི་ད་དེ་བཞག་ལོ་མང་པོ་ཁ་ཤས་དེ་ཕྱི་རྒྱལ་ལ་ཡ་ཨ་ནི་མི་མང་པོ་ཅིག་ཕ་ད་ཐོན་འགྲོ་གི་ཡོད་པ་འདི་ད་གཞིས་ཆགས་བཙན་བྱོལ་གང་དྲག་ཚོ་རྒྱ་གར་ན་ཡོད་མཁན་མང་ཆེ་བ་དེ་དེང་སང་གཞིས་ཆགས་ཚང་མ་ནང་ལ་ཡ་གཅིག་མཚུངས་འདྲ་བོ་ཆགས་བསྡད་ཀྱི་འདུག་ད་ཕྱི་རྒྱལ་ལ་ཕེབས་པ་འདི་ཡ་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་པ་ཡིན་ན་ཡ

ཨེ་ནི་ད་ལྟ་ཞེས་སྔོན་འགྲོ་སློབ་གྲྭའི་དུས་ན་སྔོན་མ་སྔོན་འགྲོ་སློབ་གྲྭའི་རིགས་ཀྱི་ནང་ལ་ཨེ་ནི་སྤུ་གུ་བརྒྱད་ཅུ་དགུ་བཅུ་དེ་འདྲ་དུས་ན་དག་སྤུ་གུ་སྐམ་པའི་བཅོ་ལྔ་ཉི་ཤུ་དེ་འདྲ་མ་གཏོགས་མི་འདུག་ད་ཇི་ལྟར་སྐམ་པའི་བུད་མེད་ཅིག་ལོག་ན་དེ་མི་རིགས་སྐྱེ་འཕེལ་ཞོར་ར་ཏི་སྐམ་པའི་དཔེ་དེ་ཞོག་ཉུང་འགྲོ་དོ། དེའི་ཁ་ཐུག་ན་དཔེ་ནི་ཁྱིམ་ཚང་རེ་ལ་མི་ཚང་རེ་ལ་སྤུ་གུ་དྲུག་བདུན་བརྒྱད་དེ་འདྲ་བཞག་པ་ཡོད། ད་བལ་པོའི་ཤ་ལ་ཨེ་ནི།

དེ་དུས་ལས་ཀ་བྱེད་པ་ཡང་མར་ཟླ་བ་ལ་སྒོར་མོ་དྲུག་ཅུ་བྱས་འདུག། དེ་ནས་བྱས་ནས་ད་ང་གཞིས་ཆགས་ནང་ལ་དེ་གྲོང་སྡེ་བརྒྱ་དཔོན་ཟེར་མཁན་འདྲ་བོ་དེ་ནས་ད་སྤྱི་མི་ཟེར་མཁན་འདྲ་བོ་ཨེ་ནས་མཉམ་འབྲེལ་འཐུས་མི་ཟེར་མཁན་འདྲ་བོ་རང་བཙན་ཚོགས་ཆུང་ཟེར་མཁན་འདྲ་བོ་ཨེ་ནས་དགེ་རྒན་ཕ་མའི་ཚོགས་འདུ་དེ་ནས་ད་ས་གནས་འཐུས་མི་ས་གནས་འོས་བསྡུ་ད་ད་ལྟ་གཞིས་ཆགས་པ་དུ་སླེབས་ནས་ད་ལྟ་བར་ལས་ཀ་དེ་འདྲ་བྱེད་རིང་བ།

ཐུགས་རྗེ་ཆེ་ཞུ་ཡས་དང་འདི་དང་འབྲེལ་བྱས་ཨ་ནི་ཡང་ཅིག་གཞན་པ་ཅིག་འདི་ཅིག་བཀའ་འདྲི་ཞུ་གི་ཡིན་ད་དཔེར་ན་ང་ཚོ་བོད་པའི་གི་གཞིས་ཆགས་རེད་བཙན་བྱོལ་བོད་མིའི་གི་ད་འཚོ་རྟེན་གཙོ་བོ་འདྲ་བོ་ཅིག་ད་གཞིས་ཆགས་ཁག་ནི་ཞིང་ལས་ཆགས་བསྡད་ཀྱི་ཡོད་རེད་སོ་ནམ་ཞིང་ལས་དང་ཨ་ནི་ད་ཡང་ཅིག་གི་དགུན་དུས་སུད་ཚོང་གཉེར་གྱི་ཡོད་རེད་ད་སྔོན་མ་ཇོ་ལགས་རྣམ་པ་ཚོ་གི་ཕ་གི་ཐོག་མར་ཕེབས་པའི་སྐབས་དང་ཡ།

ལགས་སོ་ད་འདི་དངོས་གནས་ཀྱི་ག་རེ་ཞུ་དགོས་རེད་ཅིག་གི། མ་འདྲ་བ་རྟེན་འབྲེལ་ཅིག་ཆགས་ཀྱི་འདུག་དེང་དུ་རྩ་བའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་དུས་དང་རྣམ་པ་ཀུན་ཏུ་ང་ཚོ་བོད་ཆོལ་ཁ་གསུམ་འདི་དང་དེ་སྐད་འདི་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཟེར་ནས་ང་ཚོ་བཀའ་སློབ་སྔ་རྗེས་ཕེབས་ཀྱི་འོ་རེད་ད་ད་རེས་ངས་ལས་རིམ་འདི་དང་འབྲེལ་བྱས་མཐའ་མ་འདི་བཀའ་འདྲི་ཞུ་གི་ཡིན་ད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་ང་རང་ཚོ་གཞིས་ཆགས་ནང་ལ་རེད་བཙན་བྱོལ་ནང་ལ་ཡ་ད་ཅིག་ཡང་ཡང་བཀའ་སློབ་ཕེབས་ཅིག་འདི་ད་ང་རང་ཚོ་གཞིས་ཆགས་ནང་ལ་ཡ་ཉམ་ཐག་དང་སྐྱབས་མེད་མགོན་མེད་དབུལ་ཕོངས་རིགས་དེ་སྐད་འདི་ལ་ང་ཚོ་ཚང་མས་ཀྱི

ཡག་པོ་ཞེ་ཅིག་བསྔགས་བརྗོད་བྱེད་དགོས་ཅིག་རེད་བསམ་གྱི་འདུག་འདི་ང་ཚོ་ལས་རིམ་འདིའི་ཐོག་ནས་དེ་འདྲའི་ད་ཕྱག་ལས་དེ་འདྲའི་ཅིག་གནང་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་དང་དེ་ནས་ཇོ་ལགས་ད་ང་ད་ལྟ་དེ་ཅིག་བཀའ་འདྲི་ཞུ་གི་ཡིན་རྩ་བའི་ད་ལྟ་ཇོ་ལགས་ས་གནས་འགོ་འཛིན་དང་རྣམ་པ་ཚོ་ཚང་མ་ཧ་རུ་བ་རུ་གནང་གི་ཡོད་ས་རེད་ཡིན་པ་ཡིན་ནའི་ད་དཔེ་ན་གཞིས་ཆགས་ལ་ཡ་ཁ་ཚ་དགོས་གཏུགས་ཀྱི་ད་དཀའ་ངལ་དེ་འདྲའི་འདྲ་བོ་ཅིག་ཡང་ང་ཚོ་འཕྲད་བསྡད་པ་དེ་འདྲའི་ཅིག་ཆགས་བསྡད་ཀྱི་འདུག་འདིའི་ཐོག་ལ་ཡང་ཅིག་རོགས་རམ་གནང་ཐུབ་པ་ཡིན་ན་ཨ་ནི་ཡག་པོ་ཡོང་ས་རེད་དགོངས་ཡ་དེ་འདྲའི་ཅིག་དེ་འདྲའི་འདྲ་བོ་ཡིན་ན་གནས་སྟངས་དེ་འདྲའི་ག་རེ་ཡོད་ན།

སྲིད་སྐྱོང་ལགས་ང་ཚོ་བརྗོད་གཞི་འདིར་བ་ཀ་པའི་ཟིན་མོ་ཚུགས་འདུག་ག་རེད། ད་གླང་ཆེན་འདི་ག་ད་ཉོ་ར་ཞུ་བའི་གླང་ཆེན་ད་ལོ་འདིར་གླང་ཆེན་ཞུ་ཟེར་སོང་ཨ། ད་དེ་སྲིད་སྐྱོང་ཁྱེད་ལ་ཞུས་ཡོད་རེད་ད་ཡིན་དེ་མ་གཏོགས་གཞན་པ་ད་དམིགས་བསལ་གྱི་ཅིག་ད་ག་ཚོད་དགོས་འདུག་དེ་ནས་ཅིག་དཀའ་ངལ་ཡོད་ཁྱེད་ཐུག་མི་འདུག་ད་ང་ལམ་བར་ན་ཞིང་པ་དེ་གས་ཞིག་ཡག་པོ་ཞུ་ཟེར་ཡོད་རེད་ད་ད་དེ། ད་ཇོ་ལགས་འདི་གླང་ཆེན་གྱི་འདི་དཀའ་ངལ་འདི་ག་འདྲས་སེལ་ཐུབ་ཀྱི་ཡོད་རེད་ད་ག་དེ་ལ་ཡག་ག་ཞུ་གི་རེད་ཐབས་ལམ་དང་མ་སོན་ནས་ད་ཇོ་ལགས་ཕ་གིར་རྒྱུན་རིང་པོ་བཞུགས་འདུག་ག་ལ་ཐབས་ལམ་ཡག་ཤོས་དེ་ག་རེད་ཤག་དགོངས་ཀྱི་འདུག།

ལགས་ལགས་སོ་ཇོ་ལགས་ཚེ་དབང་བསོད་ནམས་ལགས། ད་ལྟ་ང་ཚོས་ད་རིང་ལས་རིམ་འདིའི་ཐོག་ནས་ཨ་ནི་ཅིག་གང་འདྲ་ད་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ད་ད་ལོ་ལོ་ལྔ་བཅུ་འཁོར་འཁོར་གྱི་ཡོད་པ་འདི་ཨ་ནི་དུས་ཆེན་སྲུང་བརྩི་འདིའི་སྐོར་དང་ལྷག་པར་དུ་གཞིས་ཆགས་འདི་གི་ད་བར་ཡལ་ད་འཕེལ་རིམ་རེད་ད་ལྟའི་གནས་སྟངས

ཚུལ་ཁྲིམས་ལགས་ཀྱིས་ཕྱོགས་སྒྲིག་ཞུ་བ་ཞིག་གསན་རོགས་གནང། འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་ལྔའི་བྱེད་ཕྱོགས་ལ་གསར་བཟོ་རིམ་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་པའི་ཆེད་སྒྲིག་གི་སོ་ཡ་ལ་བོད་ཀྱི་གླུ་གཞས་ལས་རིམ་འདིའི་ནང་ཁེ་ན་ཌར་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པ་པ་སངས་ལྷ་མོ་ལགས་ཀྱིས་རྒྱལ་བ་རིན་པོ་ཆེ་བོད་ལུགས་བརྩིས་ན་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པར། ནང་མ་རྒྱལ་བའི་བརྟན་བཞུགས་ཞེས་པ་བཏང་བ་དེ་གསན་རོགས་གནང་གཞས་ཚིག་ནི། རྒྱལ་བ་གཞན་གྱིས་མ་བཏུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་སྒྲུབ་པའི་ཕྲིན་ལས་ཅན། རྒྱལ་བ་གཞན་གྱིས་མ་བཏུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་སྒྲུབ་པའི་ཕྲིན་ལས་ཅན། རྒྱལ་བ་རྒྱ་མཚོའི་མངའ་བདག་གངས་རིའི་མགོན། རྒྱལ་མཆོག་ཕྱག་ན་པད་མོ་རྟགས་སུ་རྒྱས།

ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། འཛམ་གླིང་གི་ནང་བྱུང་བའི་ཉིན་རེའི་གསར་འགྱུར་ཆ་ཚང་བ་ཞིག་བོད་སྐད་ཀྱི་ནང་ལ་རང་དབང་ཅན་གྱིས་སྤེལ་མཁན་དེ་ནི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་ཁང་འདི་ཉིད་ཡིན། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གསར་འགོད་པ་ཚོས་བཏང་བའི་འཛམ་གླིང་གི་གསར་འགྱུར་རྣམས། ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཉིན་ལྟར་རླུང་འཕྲིན་དང་སྤྱི་ཚོགས་དྲ་རྒྱ། དེ་བཞིན་བརྙན་འཕྲིན་སོགས་བརྒྱུད་ལམ་ཚང་མའི་ནང་ལ་དུས་ཐོག་ཏུ་བརྒྱུད་བསྒྲགས་བྱེད་ཀྱི་ཡོད། འཛམ་གླིང་གི་ནང་འགྱུར་བའི་གནས་ཚུལ་རྣམས་དུས་ཐོག་ཏུ་མཁྱེན་རྟོགས་ཡོང་བའི་ཆེད་དུ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་དང་བརྙན་འཕྲིན། ངོ་དེབ Twitter བཅས་ཀྱི་ནང་ལ་གསན་གཟིགས་གནང་རོགས་གནང། དེ་བཞིན་རྒྱ་གར་དང་བལ་ཡུལ་ཡུ་རོབ་ཨ་མི་རི་ཀ་བཅས་ཀྱི་ནང་ཡོད་པའི་ང་ཚོའི་གསར་འགོད་པ་ཚོས་བོད་དོན་དང་འབྲེལ་བའི་གསར་འགྱུར་རྣམས་དུས་ཐོག་ཏུ་འབྱོར་གྱི་ཡོད་པ་རྣམས་ང་ཚོས་ཉིན་ལྟར་བརྒྱུད་བསྒྲགས་བྱེད་ཀྱི་ཡོད། ཨ་མི་རི་ཀའི་རླུང་འཕྲིན་ཁང་གི་ལས་རིམ་ལ་གསན་གཟིགས་གནང་རྒྱུ་མ་བསྙེལ་བ་གནང་རོགས་གནང། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། མཚམས་འདིར་དེ་རིང་གི་འཛམ་གླིང་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུའི་ཐོག་མ། ཡུག་རེན་གྱི་དཔུང་དམག་གིས་འགྲེལ་བརྗོད་གནང་ཡ་ལ་ཨུ་རུ་སུས་རྒོལ་རྡུང་བྱེད་པའི་སྐབས་ལྷོ་ཤར་གྲོང་ཁྱེར་ཨ་བྷི་དྷི་ཀ་ནས་ཕྱིར་འཐེན་བྱེད་ཀྱི་ཡོད་པར་འགྲེལ་བརྗོད་གནང་བ་དང་ཆབས་ཅིག་ཐག་གཅོད་དེས་ཨུ་རུ་སུར་ཐབས་ཇུས་ཀྱི་ཁེ་ཕན་གང་ཡང་མཁོ་སྤྲོད་བྱེད་ཀྱི་མེད་པའི་སྐོར་ཁ་སྣོན་དུ་བརྗོད་འདུག་མཐའ་སྐོར་བྱ་རྒྱུ་གཡོལ་རྒྱུ་དང་དམག་ཞབས་ཚོའི་ཚེ་སྲོག་དང་འཕྲོད་བསྟེན་སྲུང་སྐྱོབ་བྱ་རྒྱུར་དཔུང་དམག་རྣམས་ས་ཆ་གཞན་དུ་གནས་སྤོས་བྱས་ཡོད་པའི་སྐོར་ཡུག་རེན་གྱི་དམག་སྤྱི Oleksandr Syrskyi ངོ་དེབ་ཐོག་འགྲེལ་བརྗོད་གནང་འདུག། ཕྱོགས་འགལ་འགོ་ཁྲིད་ཨ་ལེག་སེ་ནཱ་བྷལ་ནིའི་མེ་ཏོག་གིས་མྱ་ངན་གུས་འདུད་བྱེད་ས་དེར་མེ་ཏོག་གི་ཆུན་པོ་འབུལ་རྒྱུའི་ཆེད་ཡོང་བའི་ཨུ་རུ་སུའི་རྒྱ་ཁྱབ་ནང་མི་བརྒྱ་ལྷག་དོ་དམ་བྱས་ཡོད་པ་དང་རྗེས་སུ་མེ་ཏོག་གི་དྲན་རྟེན་དེ་ཉེན་རྟོག་པའི་ལྟ་རྟོག་འོག་མི་ཚོས་མེད་པར་བཟོས་ཡོད་པ་རེད་འདུག་ཨུ་རུ་སུའི་འགྲོ་བ་མིའི་ཐོབ་ཐང་དབྱིན་ཚིག་བསྡུས་མིང་དུ OVD Info བརྗོད་པ་ཡིས་བསྒྲགས་གཏམ་ཞིག་སྤེལ་བའི་ནང། ནཱ་བྷལ་ནི་འཛམ་གླིང་གི་བྱང་སྣེའི་ཕ་རོལ་ཨུ་རུ་སུའི་ཧ་ཅང་རྩུབ་ཤོས་ཡིན་པའི་བཙོན་ཁང་ཞིག་ལ་གནས་སྤོས་བྱས་ཡོད་པར་འགྲེལ་བརྗོད་གནང་བ་དང་ཆབས་ཅིག་དུས་ཡུན་ཟླ་བ་སུམ་ཅུ་སོ་བདུན་རིང་གི་དོ་དམ་བཙོན་འཇུག་སྐབས་ནེ་ཝལ་ནི་ཉིན་གྲངས་ཉིས་བརྒྱ་དགུ་བཅུ་གོ་དྲུག་གདུག་རྩུབ་ཅན་གྱི་ཉེས་ཆད་བཙོན་ཁང་གི་ཁང་མིག་ནང་བསྐྱལ་ཡོད་པ་དང། དེ་འདྲའི་གནས་སྟངས་ནང་དྲག་སྤྱོད་ཀྱི་ཐབས་ལམ་བརྒྱུད་དུག་དང་གསོད་མི་དགོས་པར། ཁོང་ཚོས་དུས་སུ་ངང་སྒུག་བྱེད་དགོས་ཡོད་པར་གོང་ཞུས་བསྒྲགས་གཏམ་དེའི་ནང་འགྲེལ་བརྗོད་གནང་འདུག་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་ཀ་མ་ལ་ཧེ་རིས་མུའུ་ནིག་སྲུང་སྐྱོབ་ལྷན་ཚོགས་ནང་ཚོགས་བཅར་གནང་གི་ཡོད་པ་དང་དེར་ཨ་མི་རི་ཀའི་མཐུན་ཕྱོགས་ཚོས་ད་ལྟའང་ཨ་མི་རི་ཀའི་ཐོག་གཞི་རྟེན་བྱ་རྒྱུའི་ཡིད་ཆེས་བསྐྱར་སྣོན་གནང་འདུག་དེ་ཡང་རེས་གཟའ་པ་སངས་ཉིན་གྲོང་ཁྱེར་མུའུ་ནིག་ནང་སྲིད་འཛིན་སྐུ་གཞོན་ཀ་མ་ལ་ཧེ་རི་སི་ཡིས། ཨ་མི་རི་ཀས་ང་ཚོའི་དུས་ཡུན་རིང་པོའི་གོ་ལའི་འགོ་ཁྲིད་ཀྱི་བྱེད་སྒོ་བསྒྲུབ་རྒྱུ་དེ་ནི་ཨ་མི་རི་ཀའི་མི་ཚོའི་གཞི་རྩའི་དོ་དབྱིངས་ཡིན་པའི་སྐོར་གསུངས་འདུག་ཨི་སི་རལ་གྱི་དཔུང་དམག་གིས་འགྲེལ་བརྗོད་གནང་ཡ་ལ་ཁོང་ཚོའི་དཔུང་ཤུགས་ཀྱིས་ཁཱན་ཡུ་ནུས་ནང་ཡོད་པའི་ནཱ་སིར་སྨན་ཁང་དེར་དོགས་གཞི་ཅན་གྱི་འཇིགས་སྐུལ་བ་བརྒྱ་ལ་འཛིན་བཟུང་བྱས་ཡོད་པ་དང་དེ་བཞིན་སྨན་ཁང་དེར་འཚོལ་ཞིབ་བྱེད་པའི་སྐབས་དོགས་གཞི་ཅན་གྱི་མི་འགའ་ཤས་གསོད་སྐྱོན་བཏང་ཡོད་པ་ཨི་སི་རལ་གྱི་སྲུང་སྐྱོབ་དཔུང་དམག་གིས་འགྲེལ་བརྗོད་གནང་འདུག་སྨན་ཁང་གི་སྐམ་གློག་འཕྲུལ་འཁོར་དེར་དཔུང་དམག་ཚོས་དམིགས་འབེན་བྱས་ཡོད་པའི་ཉེས་འཛུགས་དེ་ཨི་སི་རལ་གྱི་སྲུང་སྐྱོབ་དཔུང་ཤུགས་ཀྱིས་དགག་བྱ་གནང་འདུག་དེའི་གོང་གནས་ཚུལ་ཐོན་གསལ་ལ་ཨི་སི་རལ་གྱི་དཔུང་དམག་གིས་སྐམ་གློག་དེར་དམིགས་འབེན་བྱས་པ་དང་སྐམ་གློག་དེ་ལས་ཀ་མ་བྱས་པའི་རྐྱེན་སྨན་ཁང་དེར་མི་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་བརྗོད་འདུག་གླིང་ཆེན་གྱི་སྲིད་གཞུང་མགོ་རྟིང་སློག་པ་ཁག་དང་འཁྲུག་རྩོད་ཆབ་སྲིད་ཀྱི་དཀའ་ངལ་དེ་བཞིན་མངའ་ཁུལ་གྱི་དངངས་འཚབ་ཁག་ལ་གདོང་ལེན་གནང་བཞིན་པའི་སྐབས། གཟའ་སྤེན་པའི་ཉིན་གླིང་ཆེན་ཨ་ཧྥེ་རི་ཁའི་ཡུལ་ཁག་རྣམས་ཀྱི་འགོ་ཁྲིད་རྣམས་ནས་ཉིན་གྲངས་གཉིས་རིང་གི་ཆེ་མཐོའི་ལྷན་ཚོགས་དབུ་འཛུགས་གནང་འདུག་ཡུལ་གྲུ་ཨི་ཐི་ཡོ་པི་ཡའི་རྒྱལ་ས་ཨ་ཏིས་ཨ་བྷ་བྷ་ནང་ལྷན་ཚོགས་མ་གནང་གོང་ཨ་ཧྥེ་རི་ཁ་མཉམ་འབྲེལ་ལྷན་ཚོགས་ཀྱི་འགོ་ཁྲིད་མོ་ཟ་ཧྥ་ཀི་མོ་ཧ་མད་ཡིས། ཨ་ཧྥེ་རི་ཁ་དང་འཛམ་གླིང་གི་ས་ཁུལ་གཞན་ཁག་གཉིས་ཀའི་རྒྱལ་ཁབ་མང་པོ་ཞིག་གི་ནང་དྲག་སྤྱོད་བྱུང་བཞིན་པ་དེར་བློ་འཚབ་གསལ་བརྗོད་གནང་འདུག་དེ་དང་ཆབས་ཅིག་དེ་རིང་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གོ་སྒྲིག་གནང་མཁན་བསྟན་འཛིན་ལྷུན་གྲུབ་ལགས་དང་འཕྲིན་གཏོང་ལག་རྩལ་བ Saida། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན་ང་ཚོའི་རླུང་འཕྲིན་གྱི་ལས་རིམ་ཁག་གསན་གནང་བ་ཐུགས་རྗེ་ཆེ། རྗེས་སུ་མཇལ་ཡོང། This program has come